གང་རེད། མི་རྟག་པ་ལ་རྟག་པར་འཛིན་པ། སྡུག་བསྔལ་བ་ལ་བདེ་བར་འཛིན་པ། བདག་ཏུ་མ་གྲུབ་པ་ལ་བདག་ཏུ་གྲུབ་པར་ལྟ་བ། དེ་ནི་ཨོ་ཏད་ཀྱི་ནི་ཚ། ཚུལ་བཞིན་མ་ཡིན་པ་ལོག་ཤེས་ཡོད་རེད་བ། འོ། དེ་འདྲའི་ལས་ཀྱིས་ནི་བསྐྱེད་པ་ཡིན་ཙང། རིགས་པ་མ་ཡིན་པས་བསྐྱེད་པ་ཟེར་གྱི་ཡོད་རེད། བསྐྱེད་ས་གི་རྒྱུ་དེ། ཚུལ་མིན་ཡིད་བྱེད་ཀྱི་བློས་བསྐྱེད་པ་ཡིན་ཙང་རིགས་པ་མ་ཡིན་པས་བསྐྱེད་པའི་ལས། ངོ་བོ་དེ་ལས་བཞག་དགོས་རེད་བ་ད། ལས་ག་འདྲ་ཞིག་རེད་ཟེར་ན་ཉོན་མོངས་ཅན་གྱི་ལས་དེ་ཡིན། ཉོན་མོངས་ཅན་གྱི་ལས་དེ་ག་རེ་ཟེར་ན་ད།

དེ་ཡང་དེ་ནི་རིགས་པ་མ་ཡིན་པས་བསྐྱེད་པའི་ལས་རེད་ཟེར་གྱི་ཡོད་རེད་ད། དེ་གོ་རྒྱུ་ཡོད་རེད་བ་ད་འདི་རྩ་བ་ལ་བཀོད་ཡ་དེ་ནི་དེ་དེ་དེ་ག་རེ་ཟེར་ན་དཔེར་ན་ང་ཚོ་འགྲོ་འཆག་ཉལ་འདུག་བཞི་རེད་བ་ནམ་རྒྱུན་ང་ཚོ་བཅུག་དེ་མ་ཡར་ལངས་པ་མ་བསྡད་པ་ཨ་ནི་འགྲོ་བ་དང་ཨ་ནི་ཉལ་བ་དང་དེ་ནི་བྱས་བཞི་ཡོད་རེད་བ་ད་ང་ཚོ་སྤྱོད་ལམ་བཞི་ཡོད་རེད་སྤྱོད་ལམ་བཞི་ཡོད་ན་སངས་རྒྱས་ཀྱི་བཅས་པ་དང་མ་མཐུན་པ་ཞིག་བྱས་སོང་ན་དེ་ཅི་བ་སངས་རྒྱས་ཀྱི་བཅས་པ་དང་མ་མཐུན་པའི་དེ་ནི་ལས་གང་ག་དེ་རིགས་པ་མ་ཡིན་པས་བསྐྱེད་པའི་ལས་ཡིན་ཟེར་གྱི་ཡོད་རེད་ཁ་ཅིག་གིས་ཟེར་ན་དེ་ཡག་པོ་འདུག་བ་ཨ་ནི་ཨ་ནི། དཔེར་ན། འགྲོ་དུས་ག་ལ་དེ་འཆག་ཅིང་འདའ་ཤིང་དེ་འགྲོ་དུས་ག་ལ། ཨ་ནི། སངས་རྒྱས་ཀྱི། འདུལ་བའི་ནང་ལ་དགེ་སློང་ཡིན་ན་ལག་པ་གཡུགས་ནས་འགྲོ་མི་ཆོག། སྐེ་ཟས་བྱིན་ནས་འགྲོ་མི་ཆོག། ཨ་ནི། གོམ་པ་འདེགས་པའི་དུས་ལ་བྱེད་མི་ཤེས་པས་གོམ་པ་ཆེན་པོ་བསྐྱོད་དེ། རྐང་པ་ཡར་བཀྱགས་ཤིང་མཆོང་རྒྱག་གིན་དེ་འདྲས་འགྲོ། དེ་འདྲས་མི་ཆོག་ཟེར་རོ། དེ་འདྲས་འགྲོ་བ་ཡིན་ན། དེ་གཅིག་གིས་དེ་འགྲོ་བའི་ལས་དེ་གང་ཡིན་པ་དེ། རིགས་པ་མ་ཡིན་པས་བསྐྱེད་པའི་ལས་ཡིན་པ་རེད། མར་བསྡད་དུས་ག་ལ་ཡང་དེ་ནི། ག་ལ་དེ་དེ་ཡག་པོ་ཡིན་སྟབས་བསྡད་དགོས་མ་གཏོགས་དེ་ག་ལ་མར་བསྡད་ཅིང་དེ་ནི། མ་དེ་ནི། མ་ཧབ་དེ་ག་ལ་འདས། མི། སྤུ་གུ། མ།

འཕེན་བྱེད་མ་ཡིན། འོ་ན་འདུ་ཤེས་མེད་པའི་ལྷ་དེ་འཕེན་བྱེད་ག་རེ་གིས་འཕེན་པ་རེད་ཟེར་ན། བསམ་གཏན་བཞི་པའི་ཉེར་བསྡོགས་འཕེན་པ་ཡིན་ཟེར་དགོས་པ་དང། སྙོམས་འཇུག་གིས་འཕེན་པར་མ་གཏོགས་ཅི་ལ། དེ་འདུ་ཤེས་མེད་པའི་ཁོ་རང་གི་རྒྱུད་ཀྱི། ག་རེ་ཟེར་རེད། འདུ་ཤེས་མེད་པའི་སྙོམས་འཇུག་དེ་གིས་འཕངས་པ་མ་རེད། དེ་འཕེན་བྱེད་དེ་འཕེན་བྱེད་མ་ཡིན་ཟེར་གྱི་ཡོད། དེ་ག་ནང་བཞིན། སྲིད་རྩེ་ལ་སྐྱེས་སོང་ན། སྲིད་རྩེ་གི་སྐྱེ་བ་དེ། དེ་ནི། སྲིད་རྩེ་ལ་དེ། འཕེན་བྱེད་ཀྱི། ཉེར་བསྡོགས་ལྟ་བུ་དེ་འདྲ་གིས་འཕེན་གྱི་རེད་མ་གཏོགས། དེ། འགོག་པའི་སྙོམས་འཇུག་གིས་འཕེན་པ་མ་ཡིན།

སྲོག་གཅོད་ཀྱི་ཚེ་མི་དགེ་བ་ཡོད་ན་ཡང་མཚམས་མེད་དེ་མེད། དང་པོ་སྐྱེ་འོང་ཆུ་ཁ་ནི་ཕ་མ་འདི་གའི་ཚེ་དྲིན་ཆེ་ཆུང་རུ་བའི་ཤེས་པར། ཟ་མ་དང་མ་ནིང་ཟེར་མཁན་དེ་ཁོ་སྡོམ་པ་གི་ཐོབ་ཡག་གི་རྟེན་དུ་མི་རུང་བ་རེད་བ། རྟེན་དམན་པ་གཅིག་རེད་བ། རྟེན་དམན་པ་སྐྱེ་བ་མ་གཏོགས་གཅིག་རྟེན་དམན་པའི་ཁྱད་པར་ཅན་དེ་འདྲ་ཁོ་སྐྱེ་བར་བྱེད་པ་མེད་པ་ཡིན་ཙང། དེ་གའི་ཚེ་ནི་ཕ་མ་ཕ་མ་འདི་གའི་ཚེ་ལས་གཙོ་ཚེ་ང་རང་ཚོ་ནང་བཞིན་པའི་དྲིན་ཆེ་བ་དེ་མ་ཡིན་ཞིག་ཡོད་ད། ང་རང་ཚོ་ཡིན་ན་རྟེན་དེ་ལ་སྡོམ་པ་ཐོབ་པ།

ཁོ་རང་ངོས་ནས་བྱས་ཡིན་ན་དེ་ངོ་ཚ་དེ་ཆུང་བ་ཞིག་རེད། དེ་འདྲའི་ཡིན་ཙང་དེ་ཡི་རྟེན་ལ་མཚམས་མེད་མི་སྐྱེ་ཟེར་བ་དེ་རེད། ཕན་དང་ངོ་ཚ་ཆུང་བའི་ཕྱིར་གསུང་མཁན་དེ་ད་དེ་གི་རྒྱུ་མཚན་དེ་རེད། ཟ་མ་དང་མ་ནིང་གི་རྒྱུད་ལ། མཚམས་མེད་མི་སྐྱེ་མཚམས་མེད་མི་སྐྱེ་བའི་རྒྱུ་མཚན་དེ་ལ་ཕན་དང་ངོ་ཚ་ཆུང་ཞེས་རྒྱུ་མཚན་གཉིས་བཀོད་པ་རེད་བ། བ་དུ་ཐུགས་རྗེ། ལྷག་མ་འགྲོ་བ་ལྔ་དག་ན་ཟེར་འདུག་པ། ལྷག་མ་འགྲོ་བ་ལྔ་དག་ན་ཟེར་མཁན་དེ་དེ་དེ་ཡིན་པར་བ། བདག་གིས་ད་མཚམས་མེད་ལྔ་པོ་དེ་ཤེས་ནས་མཚམས་མེད་ལྔ་པོ་དེ་ནི་གླིང་གསུམ་ན་ཡོད། སྒྲ་མི་སྙན་ལ་མེད་ཟེར་ཤེས་སོང་བ་དེ་ཤེས།